འཛམ་གླིང་ན་ལོ་ཆོས་ཚོགས་སྟོང་ཕྲག་བོད་ཡུལ་གཉིས། ཆོས་ཀྱི་ནམ་ཡང་ཧ་ལས་དགའ། བདེན་པ་དགའ་དེ་ལས་ཐོབ་ནི་གཉིས་སྣང། ཨ་ན་ལོ་གསང་བ་ཚོགས་ཡུལ། ཆོས་ཆོས་ཚོགས་ཀྱི་ཆོས་ཁང་ན་མ་འབྱོར་བ་བདེན་པ་དགའ་གཅིག་ཨི་ནའང་ཟེར་དགའ་དེ་ལས་ཚུལ་ནི། ཆོས་གསུང་དེབ་ན་བཏགས་ཞིམ་ལས། བདེན་པ་དགའ་གཅིག་ཨི་ན་ཚུལ། དེ་ལས། ཆོས་ཚོགས་ཚུལ་ཞིམ་ལས། གསུང་རབ་མཐུན་རྟོག་བསྟོད་པའི་བསྟོད་སྨོས་ཆོས་སྒོ། གསུང་དེབ་འདི་ཆོས་ཚོགས་ལུགས་མིན་པ་དེ་བོད་དག་ཆོས་ཚོགས་འདིའི་གསུང་དེབ་ན་ལུགས་གཞིར་བཞག་གོ། ཁྱོད་ནམ་ཡང་ཆོས་ཚོགས་ན་ལུགས་མ་འབྱོར་བ་ཅིན། བདེན་པ་ག་ཅི་ཡིན་ན་ག་བདེན་པའི་ཤེས་ནི་མོ། དེ་བས་ནི་འགྲིག་གི་ང་ཅེ་ར་ཡི་འཇུག་ཚེ་འདི་ཨ་ནི་གཞན་རྩོམ་ན་དམ་ཁ་བཅབ་དེ་ཡོད། ཡང་ན་གསུང་དེབ་ན་ལས་དབྱིན་པ་ཅིན་ང་བདེན་པ་སྐད་ནི། ཡང་ན་གསུང་དེབ་ན་ལས་མིན་པ་ཅིན་དེ་ཚོ་ང་གི་དོན་ལུགས་མིན། གསུང་དེབ་ཀྱི་ལུང་བསྟན་ན་ལུགས།

མའོ་ལུང་བསྟན་དང་ལྟ་རོབ་བཞིའི་ཡུལ་མི་དེ་ཆོས་ཚོགས་ཀྱི་བྱུང་རབས་ཚུལ་ཡིན་ན་ལུགས་རིམ་འབྱུང་བཞི་གི་འཁོར་ལོ་ཚུལ་ཡིན་པས་དེ་ལས་ཨ་ནེ་ལུང་བསྟན་རྩོམ་མི་འདི་དང་ཨ་ནེ་ལུང་བསྟན་ན་ལུགས་ཕྱག་ཐེའུ་སྤྱིའི་ཁ་ཕྱི་དེ་གཉིས་ཤུལ་འཁོར་རང་ཡིན་པས། མའོ་ལུང་བསྟན་དྲུག་གི་སྤྱི་ན་ཕྱག་ཐེའུ་བདུན་ལས། ལུགས་བཅུ་གྱི་ཕྱག་ཐེའུ་སྤྱིའི་ཁ་ཕྱི་ཡི་ཚེ་འཛམ་གླིང་མ་བཞི་གཙོ་ནི་ལུགས་བསྲེས་མི་ཨ་ནེ་ལུགས་བཅུ་དེ་གང་ཡིན་ན་ཡོ་ཧ་ནན་ཕྲེང་བ་རྣམ་སྨིན་གྱིས་གསུངས་ནོ། འཛམ་གླིང་གི་སྡིག་པ་ཚོ་དག་རྣམ་སྨིན། སྟོན་མཆོག་གི་ལུགས་ཆོས་འདི་ཡིན། ཡེ་ཤུ། ཡེ་ཤུ་གྱི་ང་ཅའི་ལུགས། ཡེ་ཤེས་ཡི་ཆོས་ལུགས་ཀྱི་བྱུང་རབས་མཚོན་ན་ལུ་མའོ་ལུང་བསྟན་གྲུབ་པའི་འཕྲོ་མཐུད་འདི་སྔགས་ཀྱི་རྟ་ཡི་གང་ལས་ཁོང་སེམས་ཀྱི་གཞི་ཡི་བུ་ལས་གཅིག་གི་གསུང་སྒྲ་དྲུག་གི་སྐད་གཟུང་བསྟོད་འདི་ཚུལ་བལྟ་བར་ཤོག་འོད་ཟེར་དཀར་རྣམ་སྨིན། མའོ་ལུང་བསྟན་གྲུབ་ཀྱི་གཉིས་སྔགས་ཀྱི་སྡེ་པའི་རྟ་ཡི་ཚེ་རྟ་དཀར་པོ་སྤྱིའི་སྒོ་ཕྱིབས་འདི་ཁོ་ཡི་ཆ་ལུགས་བདག་བཞུགས་རྣམ་སྨིན་གྱིས།

གཞལ་བྱའི་ས་བོན་སྐྱོན་ཆོས་ཀྱི་བདེན་པའི་རྒྱལ་ཁ་ཐོབ་ཚར་ནོ། ཨ་ནི་དུས་འདི་རྣམས་ལོ། ཨེ་དྲིག་སུམ་ཅུ་སོ་གཅིག་ལས་ཨེ་དྲིག་གཅིག་འཇའ་ཚོན་ཚུལ་བདུན་ནོ། ལོ་སུམ་ཅུ་སོ་གཅིག་ཨེ་དྲིག་ན། མཱ་ཤི་ཀ་ཤྲཱི་ཤིམ་ལའི་སློབ་མ་ཚོགས་ཀྱིས་སྐྱོན་ཆོས་ཀྱི་བདེན་པའི་གསུང་གཙང་མའི་སྟོབས་ཤུགས་ཅན་པས་ཨ་ནི་གསུང་འདི་འཛམ་གླིང་ས་གཞི་ཡོངས་ཀྱི་མཐའ་ཟུར་ཚུན་ཚོད་བདེན་པའི་ཆོས་བཤད་ནོ། རོམ་རྒྱལ་ཁབ་ན་ལས་མི་གཅིག་གིས་དེ་བས་བྲིས་ནོ། བཅུའི་ཡེ་ཤུ་པ་ཚོ་ག་དེ་ཡང་ཁྱབ་ཚར་ནོ། ཅུས་ཚུ། ང་གཅིག་གིས་དམག་མི་ན་ཡང་འདུག་མཚོ་དམག་ན་ཡང་འདུག་ཅུས་ཚུ། ཁྲོམ་ཁ་ཡི་ས་གནས་ཚུ་ན་དང་ཚོང་ཁང་ན་ཡང་འདུག་ཅུས་ཚུ། ཁྲིམས་བཟོ་ལས་སྡེ་ན་ཡང་འདུག་ཅུས་ཚུ། ང་ཆེས་གཙུག་ལག་སློབ་གྲྭའི་ན་ཡང་འདུག་ཅུས་ག་དེ་ཡང་ལྷུའི་ཚ་ནུ། ཞེས་ཆེ་སབ་དེ་ལོ་འཁོར་བརྒྱ་ཡི་གོ་དང་པི་ནང་ཡེ་ཧྲུའུ་པི་ཆུས་ཚོ་ཡར་རྒྱས་འཇོ་བོ་ར་སོང་ཞིམ་ལེ་ཡར་རྒྱས་འཇོ་ནི་དེ་ག་གི་ཡང་བཀའ་མ་ཚུ་བས་གལ་སྲིད་ཕོ་སྐད་དང་ཨམ་སུ་ཚུ་ཁོང་ར་ཡི་མི་ཚེ་ན་དྲན་པ་ལུ་ན་འགྲིག་མ་པེ་བ་ཅིན། ཁྱོད་ཚོ་ལུགས་སྟོབས་ཤུགས་ཡོད། མཐོང་སྣང་བསྒྱུར་བྱེད་བེ་ཡི་ཕྱག་ཐུབ་གཉིས་པ་དེ་ཁ་ཆེའི་མ་འོངས་ལུང་བསྟན་དྲུག་གི་གཞི། འདི་ག་ར་རྟ་དམག་ཅེས་ཐོན་འོང་ཡིན། དེའི་སྒོ་ཕྱི་མི་ལུ་གྷི་རིང་བོམ་ཅེས་རྣམས་ཡོད། ལས་མི་རིགས་ཚོ་ཁོང་ར་གཅིག་གིས་ཕྱིའི་གསེར་ཞིམ་ལས་ས་གཞི་གུ་བཞི་དེ་དང་ག་སྐྱིད་ཚུ་མེད་པར་མཛད་ནི་ཡིན་པས། ཁོ་གིས་ཁྱོད་ཚོ་ལུགས་བཀག་མི་ཚུ་ནི་མེད་ཟེར་དུས་ཀྱི་མཐོང་ལུང། དེ་ཚོ་ས་ས་ནི་ག་དེ་ཡང་རྒྱལ་ཁ་ཐོབ་ནུ་ཁོ་གི་ག་ཅི་ཅི་བེ་ཁོབ་བྱུང་ནུ་ཁོ་གི་ཁྲོ་ཡི་དུས་སྐལ་གི་ཁྲག་འཛིན་དམར་སེར་བེ་ནི་གུ་ཚུ་ནུ་ཁོ་གི་སྲིད་དོན་འགོ་དཔོན་ཚུ་དབང་དུ་ཐེ་ཏེ་ཡི་ཤུ་བི་མི་ཚུ་ལས་རྒྱལ་ཁ་ཐོབ་བེ་རང་དུག་རྩུབ་ཅན་གི་དུག་སྦྱོང་བྱེད་ནི་དུ་ལྟ་དཀར་པོ་དི་ཁྲག་གི་སྡེ་པ་ལུ་པེ་ཏོན་མེ་དུས་སྐབས་ཅི་ཡི་ཤུ་བི་མི་ལས་ཤ་ཅི་ལུ་ཀ་དུག་ཉུང་ནུ་ལྟ་སྐབས་དི་སྟོབས་སུ་དི་སྡེ་བི་གཙང་མ་པེ་ཏོན་དོ་ཟུམ་ལྟ་མ།

ཁོང་ཚོ་དཀའ་སྡུག་མ་ཤོར་བའི་ཉོབ་ད། ཁོང་བདག་ཆབ་ཡང་མ་ཤོར་བའི་བྱོན་ནོ། དེ་ལས་དུས་ཀྱི་ཐབས་ཤེས་སོ་སོ་བའི་བྱུར་བཏང་ནོ། དེའི་དུས་སྐབས་སུ། ཕྱག་ཐེའུ་གསུམ་པ་དེ་ཁ་ཕྱེ་ནོ། མ་འོངས་ལུང་བསྟན་འབྲུག་གི་རྔ། དོ་རོ་ཁོ་ཁའི་ཕྱག་ཐེའུ་གསུམ་པ་དེ་ཁ་ཕྱེ་ཡི་ཚེ་སེམས་ཅན་གསུམ་པ་གིས་ཚུར་ལྟ་བར་ཤོག་ཟེར་གསུངས་པའི་གི་གཏམ་སྔགས་ཀྱི་གནང་བ་གོ་ཡི། དེ་བས་སྔགས་ཀྱི་ལྟ་ཡི་ཚེ་ལྟ་སྣ་པོ་གཅིག་གུ་ཕྱི་མི་དེའི་ཕྱག་ལུགས། སངས། ཆ་གཅིག། རྣམ་དབྱེ་བརྒྱད་ཡིས། ལོ་ངོ་ཉིས་བརྒྱ་ཀྱི་དཀའ་སྡུག་མྱོང་བའི་ཤུགས་ལས་སྦྲུལ་གྱི་ཐབས་ལམ་སོ་སོ། ཁོ་ཡི་ཐབས་ཤེས་སྲབ་དེ་ན་འགྲིག་སྦས་ཏེ། ཆོས་ལུགས་དད་པ་མེད་མིག་གི་སྦྱང་བ་ཚོ་ཆུ་ཚོ་ནང་ན་འབབ་འོང་ནོ། ད་སྐབས་ཀྱི་ཆོས་ལུགས་དམ་ཚིག་གཙང་མའི་དཔེ་དོན་དུ་ཟོམ་ལྟ་སྣབས་ཀྱི་ཡང་ན་འགྲིག་སྦས་ནི་དང། རྫུལ་བ་དང་སྡིག་པ་ཚོ་ཆུ་ཚོ་ན་འབབ་འོང་མི་ལུགས་དཔེ་དོན་མེད། ཨ་ནི་ལྟ་སྣ་པོ་གི་དུས་འདི་ཆུ་ཚོ་གི་འབྱུང་རབས་དུས་ཨེ་འགྲིག་སུམ་བརྒྱ་བཅུ་སོ་ལས་ཨེ་འགྲིག་ལྔ་བརྒྱ་སུམ་ཅུ་སོ་བརྒྱད་ཚུན་ཚུན་ན་འབྱུང་ནོ། ཨ་ནི་ཆུ་ག་ར

རྟ་སྐབས་ཀྱི་སྡེ་པ་གཙང་མ་རུ་དཔེ་དོན་དུ་བཟུང་བའི་རྟ་དམག་གི་ཁྲག་ངན་ཤུན་གྱི་སྡེ་པ་དང་རྟ་དམག་སྡེ། ནག་འབྲི་གི་སྡེ་པ་དེ་ལས་རྟ་སྲིབ་ཐང་ཐ་ཡུལ་མིག་གི་ཆི་བི་སྡེ་པ་ལུ་དཔེ་དོན་སྨིན་མས་མའོ་ལུང་བསྟན་གྱི་དཔེ་དེབ་ན་ལུ་རྟ་རུ་བཞི་པོ་དེ་ཆོས་ཚོགས་དང་གནས་སྟངས་ཀྱི་སྤྱི་ཚོགས་བདུན་རྟ་བཞི་པའི་སྐབས་ལུ་རྒྱལ་སྲིད་ཆི་བི་སྡེ་པའི་སྐབས། ཆོས་ཚོགས་དང་གནས་སྟངས་ཚུ་ཅི་ག་ར་འདོམས་ཏི་ཡོད་སྨིན་མས་ཨ་ནི་དུས་ཚོད་སྐབས་ལོ་ངོ་བར་ན་རྒྱལ་སྲིད་སྔ་སྲོལ་ལམ་ལུགས་ཚུ་ཡི་གསུང་དེབ་ཆོས་དོན་མི་ཚུ་ཡི་དགོན་གནས་བོད་མིའི་དུས་གླུ་དབྱིན་བའི་དུས་ཚོད་ཨ་ནེམ་སྤྱི་གླུ་ཆོས་ཚོགས་སུ་ནག་སྒྲིག་སྤེལ་ཏེ། སྐྱོན་ཆོས་ལས་ཐག་རིང་སར་ཇོ་ཡི་སྐབས་གླུ་དབྱིན་བའི་སྐྱོན་ཆོས་ཀྱི་གསུང་རབ་དགོན་གནས་འདིའི་ཕོ་སྐད་ཀྱི་སྔར་སྲོལ་ལམ་ལུགས་ཚུན་ནང་བའི་འཇུག་བདེ་འདུག་སྐྱོན་ཆོས་གསུང་རབ་ཧིན་སང་ས་པའི་སྟོན་འདི་ཡུལ་མི་ཚོ་འགྲོ་བ་མིའི་ལུང་འཛིན་ཚུལ་ཡི་ཚབ་པའི་བཞག་ནུ། སྐྱོན་ཆོས་ཀྱི་བདེན་པ་ཚུ་ཇི་སྲིད་ནམ་གནས་ཀྱི་བར་དུ་མ་གནས་བཞག་ནི་དབྱིན་ནང་དེང་པའི་ཡུལ་ཟེར་ལོག་ནམ་ཡང་ཡུལ་ཤ་ནི་འོང་ག། ཡུལ་རི་མོ་པའི་མིན་སྐྱོན་ཆོས་ཀྱི་ཕོ་རྒྱལ་དང་ཨམ་སོ་ཚུལ་གཉིས་སྟོབས་ཅན་ཚུལ་གཙོ་བོ་སྐྱོན་ཆོས་ལུགས་དང་ཁོ་ཡི་གསུང་ལུགས་དད་པ་ཅན་པའི་ཁོང་གི་སྐྱོན་ཆོས་ལུགས་ཞབས་མི་ཚུལ་ལུགས་ཡ་ཐུག་ཡིན་ཁོང་གི་མི་ཚེ་ན་ལུགས་དབྱི་ཤུག་གི་ཁྲམ་ཤིས་ཏི་ཡ་ཐུག་ཏི་སྐྱོན་ཆོས་ཀྱི་མཚན་ལུགས་བསྟོད་པ་ཕི་ནུ་ཨ་ནི་དུས་ཚོད་ཏི་བལ་ཏིན་སི་ཟེ་མི་སྡེ་ཚན་ཚུལ་དེབ་དང་ཨི་མེ་དེའི་ནང་ཡོ་ཧ་ནན་དང་མཉམ། མི་སེར་ཚུ་ཡོདཔ་ཨིན་མས་མཱར་ཏིན་ལུ་མར་ཐག་གི་ལུ་ཡང། བློ་སླབ་ཨིན་མས་ཡོ་ཧ་ནན་ཀལ་བིན་གྱིས་ཡང། མིང་བཏོན་ནུག་ཡོ་ཧ་ནན་བྷ་བྷིལ་དང་བྷི་ལི་ཡམ་མེ་རི་ལལ་ཡང་སློབ་སྟོན་པའི་མིང་བཏོན་ཨིན་མས་ཁོང་ཚུ་ག་ར་གསུང་རབ་ལུ་ཡིད་ཆེས་མི་ཡེ་ཤུ་པ་ཚུ་དཀོན་མཆོག་མཉམ་བདུན་མཛད་མི་ཚུ་ཨིན་ཁོང་ཚུ་དམ་པའི་ཐུགས་ཉིད་ཀྱིས་གང་སྟེ་དེ་ལས་བདེན་པའི་གསུང་རབ་ལུ་སྙིང་སྟོབས་ཅན་སྦེ་ཁྱབ་བསྒྲགས་འབད་ནུག་གནག་དུང་གི། ལོ་ངོའི་དུས་སྐབས་ནང་བདེན་པའི་འོད་ཟེར་གྱིས་གནག་དུང་ཚུ་ནང་འཛུལ་ཏེ་འདུག་དཀོན་མཆོག་གིས་ཨ་ནི་མཐའ་མའི་ཉིནམ་ཚུ་ཡང་ཁོའི་གདམ་ཁ་རྐྱབ་མི་ཚུ་ལུ་ཡར་འཐུ་ནི་ཨིན་པས་དཀོན་མཆོག་གི་ཆོས་ཚོགས་དཀོན་མཆོག་གི་བཀའ་སློབ་བཞག་མི་ཚུ་དེ་ལས་དཀོན་མཆོག་གི་ལམ་སྟོན་པའི་ནང་ལུ་འགྱོ་མི་ཚུ་ལུ་གདམ་ཁ་རྐྱབ་སྟེ་ཡོདཔ་ཨིན་ཡེ་ཤུ་གིས་གསུངས་མས་ཡོ་ཧ་ནན་བཅུ་བཞི་གི་བཅོ་ལྔ་ཁྱོད་ཀྱིས་ང་ལུ་དགའ་བ་ཅིན་ངེ་བཀའ་ལུ་གནས་དགོ་ཡེ་ཤུ་གིས་ཉིནམ་མཐའ་མའི་དུས་ལུ་བཅུད་བསྡུ་ནི་འདི་མ་འོངས་ལུང་བསྟན་དཔེ་དེབ་ནང་ལུ་གསུངས་ཡོདཔ་ཨིན་མས།

ལོག་འབོ་སྟེ་དུས་བཟང་གི་ཉིནམ་དེ་ཁས་ལེན་འབད་དེ་ཁོ་སྒྲུབ་པའི་བཀོད་པ་པོའི་དབང་ཚད་ཅན་གྱི་རྟགས་མཚན་ཨིན་ཟེར་གསུངས་ནུག། དཀོན་མཆོག་གི་མི་ཚུ་ག་ཏེ་ཡོད་ག་ཨ་ནི་ལན་འདི་མཐོང་འོང། མ་འོངས་ལུང་བསྟན་བཅུ་བཞི་གྱི་བཅུ་གཉིས་དེ་ལས་ཁོང་དཀོན་མཆོག་གི་བཀའ་ལུ་གནས་མི་དང་ཡེ་ཤུ་ལུ་དད་པ་བསྐྱེད་མི་སྐྱེས་བུ་དམ་པ་ཚུ་བདེ་བ་ལུ་རྒྱུད་དེ་འདུག་དཀོན་མཆོག་ལུ་མི་སྡེ་ཚན་གཅིག་ཡོད་དེའི་དད་པ་ག་ཅི་ར་ཨིན་རུང་ཡེ་ཤུ་ལུ་ཡོད་དེ་ལས་དཀོན་མཆོག་གི་གསུང་རབ་ཡོངས་རྫོགས་ལུ་ཁས་ལེན་འབད་དེ་ཁོའི་བདེན་པའི་གསུང་རབ་ཚུ